རྒྱ་ཆེའི་གསན་པ་པོ་ལྷན་རྒྱས་ལ་བོད་ཁྱིམ་བཀྲ་ཤིས་བདེ་ལེགས། རླུང་འཕྲིན་ཁང་ནས་སླར་ཡང་ལྷན་རྒྱས་སྐུ་ཁམས་བཟང་ཞིང་སྐུ་ཚེ་བྲག་ལྟར་བརྟན་པའི་འཚམས་འདྲི་དང་རླུང་འཕྲིན་གསན་པར་དགའ་བསུ་གྲངས་མེད་ཞུ། དེ་རིང་གུས་པས་བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང། བོད་ཀྱི་ཟློས་གར་ཚོགས་པའི་གོ་སྒྲིག་འོག་ཟླ་འདིའི་ཚེས་དྲུག་ནས་ཚེས་བཅོ་གསུམ་བར་ཉིན་གྲངས་བརྒྱད་ཀྱི་རིང་བོད་ཀྱི་ཞོ་སྟོན་རྒྱས་པ་ཐེངས་ཉི་ཤུ་རྩ་ལྔ་དེ་རྡ་ས་བོད་ཀྱི་ཟློས་གར་དུ་འཚོགས། དེའི་ནང། ཕྱོགས་མཐའ་ཁག་ནས་ཕེབས་པའི་ལྷ་མོའི་ཚོགས་པ་ཁག་བརྒྱད་ནས་མཉམ་ཞུགས་གནང་འདུག་པ་མ་ཟད། ཐེངས་འདིར་ཨ་རི་ནས་ལྕགས་ཟམ་པ་བོད་ཀྱི་ལྷ་མོའི་གླུ་གར་ཚོགས་པའང་མཉམ་ཞུགས་གནང་འདུག་དེ་རྣམས་ནས་ཉིན་རེ་ལྷ་གཞུང་ཁྱེའུ་པད་མ་འོད་འབར་དང་གཟུགས་ཀྱི་ཉི་མ་ཆོས་རྒྱལ་ནོར་བཟང། སྣང་ས་འོད་འབུམ་འགྲོ་བ་བཟང་མོ་གཅུང་པོ་དོན་ཡོད་དོན་གྲུབ་བཅས་རེ་རེ་བཞིན་གཟིགས་འབུལ་གནང་པ་ཚང་མས་གསན་གཟིགས་བྱུང་ཡོད་ཤག་རེད།

གླུ་དབྱངས་ཀྱི་ལེ་ཚན་འདིའི་ཐོག་ལ་ད་རེས་ང་ཚོ་འཛིན་གྲྭ་བཅུ་པའི་བུ་མོ་བསྟན་འཛིན་ཆོས་འཛོམས་ལགས་དང་བསྟན་འཛིན་དཔའ་མོ་ལགས་གཉིས་ནས་དགེ་ལས་དང་སློབ་ཕྲུག་ཁག་ཅིག་ལ་བཅར་འདྲི་དང་རྣམ་ཐར་རེ་གཉིས་བཏང་གནང་རྒྱུའི་འབོད་སྐུལ་ཞུས་པ་ཚང་མས་གསན་གནང་གི་རེད་བུ་མོ་བསྟན་འཛིན་ཆོས་འཛོམས་ལགས་མུ་མཐུད་རོགས་གནང། གུས་མོ་བསྟན་འཛིན་ཆོས་འཛོམས་ཀྱིས་ཞོ་སྟོན་ལ་ཕེབས་པའི་སློབ་ཕྲུག་ཚོའི་ཚོར་བ་དང་བསམ་ཚུལ་རྣམས་བཅར་འདྲི་ཞུས་པའི་དང་ཐོག་དེ་ལ། འཛིན་གྲྭ་བཅུ་པ་འབྲུག་གི་རིག་འཛིན་སྒྲོལ་མ་ལགས་ལ་རླུང་འཕྲིན་གྱི་བཅར་འདྲིའི་ལེ་ཚན་ནང་དུ་ཕེབས་པར་དགའ་བསུ་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནང་དྲི་བར་ལན་རྒྱག་ཡའི་གོ་སྐབས་གནང་བ་དེ་ལ་ཐུགས་རྗེ་གནང།
ཁྱེད་རང་འཛིན་གྲྭ་དང་མཉམ་དུ་ཞོ་སྟོན་གཟིགས་ཡ་རག་དུས་དམིགས་བསལ་ཚོར་བ་གང་བྱུང་ངམ།
ཞོ་སྟོན་སྐབས་སུ་དམིགས་བསལ་ཚོར་བ་གང་འདྲ་ཞིག་བྱུང་ལབ་ན་ཚོར་བ་སྐྱིད་པོ་ཡོད་པ་གང་ཞིག་ལ་ཨ་ནི་འཁྲབ་སྟོན་པ་མང་ཆེ་བ་རང་ལོ་ལྔ་བཅུ་ལས་རྒན་པ་ཡིན་ཙང་ཨ་ནི་བོད་མི་རིགས་ལ་ཞེན་ཁོག་དང་བོད་ཀྱི་ཆོས་དང་རིག་གཞུང་ལ་ཞེན་ཁོག་ཡོད་པ་དེ་ཨ་ནི་སྟོན་གྱི་འདུག་བོད་པ་གཞོན་སྐྱེས་ཚང་མ་ལ་ད་བོད་ཀྱི་རིག་གཞུང་དེ་ད་དེ་ག་གལ་ཆེན་པོ་ཡོད་རེད་ཨ་ནི་འདི་ང་ཚོ། གཞོན་སྐྱེས་ཚང་མ་ཡིས་ད་མི་ཉམས་རྒྱུན་འཛིན་བྱེད་དགོས་རེད་ཟེར་ཨ་ནི་དམིགས་བསལ་གྱིས་ད་ང་རང་ལ་སེམས་ཤུགས་ཆེན་པོ་བྱུང་ཡོད་པའི་ཨ་ནི་ཚོར་བ་འགྲོ་བྱུང། ཨ་ནི་ཁྱེད་རང་ཚོའི་སྐབས་ལ་ལྷ་གཞུང་གང་གཟིགས་ཡ་རག་བྱུང་ངམ། ཨ་ནི་དེའི་ནང་ནས་ལེའུ་ག་རེ་མཉེས་ཤོས་བྱུང་ཡོད་ན། ང་ཚོའི་ད་ལྷ་གཞུང་འདི་གཅུང་པོ་དོན་ཡོད་དོན་གྲུབ་རེད་ང་རང་གི་ད་དགའ་ཤོས་ལེའུ་འདི་ག་གི་བྱུང་སོང་ལབ་ན། ཨ་ནི། གཅེན་པོ་འདི། ད་དཀའ་ལས་ག་ཚོད་བརྒྱབ་ན་ཡང་ཨ་ནི་མཐའ་མ་དེ་ལ། གཅུང་པོ་དེ་གྲོངས་པ་དེ་བྱུང་སོང། གང་ཡིན་ལབ་ན། ད་འདི་དུས་སྐབས་སུ་ང་རང་གི་གཅེན་མོ་མཉམ་དུ་བྱུང་བཞག་པའི་ཨ་ནི་དུས་ཚོད་སྐྱིད་པོ་འདི་ཚོ་ཡང་སླར་དྲན་གསོ་བ་དང་ཨ་ནི། ད་གཅེན་གཅུང་བར་གྱི་བརྩེ་བ་འདི་མཐོང་དུས་སྐབས་སུ་ཨ་ནི་སེམས་ལ་ཚོར་བ་ཤུགས་ཆེན་པོ་ཞིག་སྐྱེས་སོང།
ཁྱེད་རང་གི་བསམ་ཚུལ་ལ་ལྷ་མོ་ཞེས་པ་དེ་གལ་གནད་ཆེ་ཆུང་གང་འདྲ་ཅིག་གཟིགས་ཀྱི་ཡོད་དམ། ང་རང་གི་བསམ་ཚུལ་ལ་ལྷ་མོ་ཞེས་པ་དེ་ད་གལ་གནད་ཆེན་པོ་ཅིག་ཡིན་པ་ང་ཚོས་ཚང་མས་ཧ་གོ་གི་ཡོད་རེད། ཨ་ནི་ད་ལྷ་མོ་ལྷ་གཞུང་འདི་ང་ཚོའི་མེས་པོ་རྣམས་ཀྱིས་རྒྱུན་འཛིན་བྱས་པའི་རིག་གཞུང་ཅིག་རེད། ཨ་ནི་འདི་ང་ཚོ་གཞོན་སྐྱེས་རྣམས་ཀྱིས་ད་རིག་གཞུང་འདི་བརླག་མ་བཅུག་པར་ད་དུང་མུ་མཐུད་ནས་ཉར་ཡ་དེ་གལ་ཆེན་པོ་རེད། ཨ་ནི། ད་ལྷ་གཞུང་ལས་དེ་ད་བོད་པའི་སྤྱི་ཚོགས་ནང་ལ་ད་གནས་དེ་ག་གི་རིག་གཞུང་ཅིག་ཆགས་ཡོད་དུས་སྐབས་སུ་ཨ་ནི་ཚང་མས་རྒྱུན་འཛིན་བྱེད་དགོས་པ་ཞིག་རེད་ཐུགས་རྗེ་གནང།
ཁྱེད་རང་གིས་བཅར་འདྲིའི་ལན་འདེབས་གནང་བ་ལ་ཐུགས་རྗེ་ཆེ་ཞུ། བར་མཚམས་འདིར་ཅོན་ཏཱ་རའི་བུ་མོ་བསྟན་འཛིན་སངས་རྒྱས་ལགས་ཀྱིས་བཏང་གནང་པའི་རྣམ་ཐར་འདི་གསན་གནང་དང།

ཁྱེད་རང་འཛིན་གྲྭ་དང་མཉམ་དུ་ཞོ་སྟོན་གཟིགས་ཡ་རག་དུས་དམིགས་བསལ་ཚོར་བ་གང་བྱུང་ངམ། ཨ་ར། ཚོར་བ་དམིགས་བསལ་ལབ་ན། ད་ང་ཚོ་ཉི་མ་གཉིས་ཀ་བ་ཕྱིན་ལ། ཨ་ནི་ད། ཁ་ལག་བཟས་ཨ་ནི་གྲོགས་མོ་མཉམ་དུ་ལྷ་གཞུང་ལྟ་ཡ་གོ་སྐབས་དེ་འདྲ་རག་དེ་སྐྱིད་པོ་ཨ་ནི་གུ་ཡངས་པོ་སྐྱིད་པོ་དཔེ་བྱུང་སོང་ཨ་ནི་གུང་སེང་ཚོར་བ་འདྲ་སྐྱེས་སོང། ཨ་ནི་ཁྱེད་རང་ཚོའི་སྐབས་ལ་ལྷ་གཞུང་ག་རེ་གཟིགས་ཡ་རག་བྱུང་ངམ། ཨ་ནི་དེའི་ནང་ནས་ལེའུ་གང་སྙན་ཤོས་བྱུང་ཡོད་ན། འཛིན་གྲྭ་དགུ་པ་འགྲོ་དུས། ལྷ་གཞུང་ཁྱེའུ་པད་མ་འོད་འབར་འཁེལ་སོང། ཀླུ་ཡི་རྒྱལ་མོས་རྔན་པ་ལ། ནོར་བུ་དགོས་འདོད་ཀུན་འབྱུང་གནང་པའི་ལེའུ་དེ་ལྟད་མོ་ཆེ་ཤོས་བྱུང། ཁྱེད་རང་གི་བསམ་ཚུལ་ལ་ལྷ་མོ་ཞེས་པ་དེ་གལ་གནད་ཆེ་ཆུང་གང་འདྲ་ཅིག་གཟིགས་ཀྱི་ཡོད་ནམ། ལྷ་མོ་གལ་ཆེ་ལེ། ལྷ་གཞུང་ཐོག་ནས་ཡ་རབས་སྤྱོད་བཟང་དང་བོད་སྒྲུང་མང་པོ་ཤེས་ཡ་གོ་སྐབས་འདུག་བྱས་ཙང་ལྷ་གཞུང་གལ་ཆེན་པོ་རེད་ཤག།
ཁྱེད་རང་གིས་བཅར་འདྲིའི་ལན་འདེབས་གནང་བ་ལ་ཐུགས་རྗེ་ཆེ་ཞུ། ཁྲི་སྲོང་ཁང་ཚན་གྱི་བསྟན་འཛིན་དབྱངས་འཛོམས་ལགས་དང་བསྟན་འཛིན་བདེ་སྐྱིད་ལགས་དེ་བཞིན་གཉའ་ཁྲི་ཁང་ཚན་གྱི་བསྟན་འཛིན་ཆོས་སྐྱིད་ལགས་གསུམ་ནས་བཏང་གནང་པའི་རིགས་ལྔ་རྣམ་ཐར་འདི་གསན་གནང་དང།

དེ་ནས་འཛིན་གྲྭ་བཅུ་པ་འབྲུག་གི་པད་མ་ཆོས་སྐྱིད་ལགས་རླུང་འཕྲིན་གྱི་བཅར་འདྲིའི་ལེ་ཚན་ནང་དུ་ཕེབས་པ་དགའ་བསུ་ཞུ། ཁྱེད་རང་འཛིན་གྲྭ་དང་མཉམ་དུ་ཞོ་སྟོན་གཟིགས་ཡག་རག་དུས་དམིགས་བསལ་ཚོར་བ་གང་བྱུང་ངམ།
བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ལ། གོ་སྐབས་གནང་བ་ཐུགས་རྗེ་ཆེ། ང་རང་ཞོ་སྟོན་ལྟ་ག་འགྲོ་དུས་དམིགས་བསལ་གྱི་ཚོར་བ་སྐྱིད་པོ་ཅིག་བྱུང་སོང། གང་ཡིན་ཟེར་ན་ང་ཚོ་ནམ་རྒྱུན་ནས་སློབ་གྲྭ་ལ་ལྷ་མོ་འཁྲབ་དུས་ང་རང་ལྷ་མོ་ལྟ་ག་འགྲོ་དུས་དཔེ་དགའ་བོ་བྱུང་གི་འདུག་སེམས་པ་སྐྱིད་པོ་བྱུང་གི་འདུག་ཨ་ནི་ཁ་སང། ཟློས་གར་ལ་ལྷ་གཞུང་ལྟ་ག་འཁྲིད་བ་ལ་ང་རང་བསོད་བདེ་ཆེན་པོ་ཡིན་པ་ཚོར་བ་སྐྱེས་སོང། ཁྱེད་རང་ཚོའི་སྐབས་ལ་ལྷ་གཞུང་ག་རེ་གཟིགས་ཡས་རག་བྱུང་ངམ། དེའི་ནང་ནས་ལེའུ་ག་རེ་སྙན་ཤོས་བྱུང་སམ། སྐབས་དེར་ང་ཚོས་ལྷ་གཞུང་གཅུང་པོ་དོན་ཡོད་དོན་གྲུབ་བལྟས་པ་ཡིན། དེའི་ནང་ནས་ལེའུ་སྤྲོ་ཤོས་ག་རེ་བྱུང་སོང་ལབ་ན། གྲུ་གཟིངས་བཏང་བ་དེ་བྱུང་སོང། གང་ཡིན་ལབ་ན། གྲུ་གཟིངས་བཏང་བའི་དུས་དེ་ལ་མི་ཚང་མ། ད་ལྟ་མཁན་གྱི་མི་དེ་ཚོས།

མཚམས་འདིར་ངས་སློབ་ཕྲུག་དང་འབྲེལ་བའི་ལྷ་མོའི་ཐོག་བཅར་འདྲི་དང་རྣམ་ཐར་འདིར་མཚམས་འཇོག་ཞུ་ཡ་ཡིན། ཐུགས་རྗེ་ཆེ།
བསྟན་འཛིན་ཆོས་འཛོམས་ལགས་སློབ་ཕྲུག་ཚོའི་བཅར་འདྲིའི་ལན་འདེབས་འདི་གའི་དང་ཨ་ནི་སློབ་ཕྲུག་ཚོས་བཏང་གནང་པའི་རྣམ་ཐར་འདི་གའི་དཔེ་སྙན་པོ་འདུག་ཡག་པོ་བྱུང་ཐུགས་རྗེ་ཆེ་གནང་ཞུ་ཡས་ཡིན། གླུ་དབྱངས་ཀྱི་ལེ་ཚན་འདི་ཐོག། བསྟན་འཛིན་ཆོས་འཛོམས་ལགས་ཀྱིས་གསན་པར་འདོད་པའི་གཞས་འཚོ་བ་ཡག་གི་ཞེས་པ་འདི་ཐུགས་དགྱེས་གསན་ཡོང་བ་ཞུ།

གཞན་གྱི་ཆོས་པ་དེ་འདྲ་མང་པོའི་ནང་ལ་ང་གྲོགས་པོ་མང་པོ་ཡོད། བྱས་ཙང་ད་གང་ལྟར་འཛམ་བུ་གླིང་འདིའི་སྒང་ལ་ང་དེ་མདོ་སྨད་ཙོང་ཁའི་ཡུལ་ནས་སྐྱེས་པའི་སྤུ་གུ་གཅིག་གིས་ད་གང་ལྟར་ཅིག་བོད་གངས་ཅན་གྱི་ཨ་ནི་བོད་ཀྱི་མིག།

གུས་མོ་བསྟན་འཛིན་དཔལ་མོས་ཞོ་སྟོན་ལ་ཕེབས་པའི་རྒན་ལགས་ཚོས་ལྷ་མོའི་ཐོག་ཚོར་བ་དང་བསམ་ཚུལ་རྣམས་བཅར་འདྲི་ཞུས་པའི་ཐོག་མ་དེ་ལ། ཟློས་རྒན་ནོར་སྒྲོན་ལགས་ཀྱིས་སྤྱན་རས་གཟིགས་དབང་གི་རྣམ་ཐར་དེ་ཐུགས་དགྱེས་གསན་ཡོང་བ་ཞུ། སྤྱན་རས་གཟིགས་དབང་རྣམ་ཐར།

རྒན་ནོར་སྒྲོན་ལགས་ཐུགས་རྗེ་ཆེ། རྒན་རྡོ་རྗེ་ལགས་ཀྱིས་ཞོ་སྟོན་འདིར་ལྷ་གཞུང་གང་དང་གང་གཟིགས་རྒྱུ་བྱུང་ཡོད་ན།

ལྷ་མོ་འཁྲབ་སྟོན་འདི་ལ་ང་དགའ་མོས་ཆེན་པོ་བྱེད་མཁན་གྱི་མི་ཞིག་ཡིན་པ། ཨ་ནི་ད་རེས་དུ་ཆ་བཞག་པ་ཡིན་ན་བོད་ཀྱི་ཞོ་སྟོན་ཐེངས་ཉི་ཤུ་རྩ་ལྔ་པ་དེ་ནི་བོད་གཞུང་ཟློས་གར་ཚོགས་པར་དབུ་ཚུགས་གནང་བ་རེད། ཨ་ནི་དེའི་སྐབས་སུ་ད་ལྷ་གཞུང་མང་པོ་ཞེ་པོ་ཞིག་ལྟ་ཡ་ད་དམིགས་བསལ་འཁེལ་མ་བྱུང་ད་དུས་ཚོད་དམིགས་བསལ་ང་ཚོར་ཞེ་དྲག་ཡོད་མ་རེད། ཨ་ཡང་ལྟད་མོ་ལྟ་དུས་ཡང་འདོད་པ་དེ་ཤུགས་ཆེན་པོ་ཡོད་དེ་ཨ་ནི་ཡང་དུས་ཚོད་རྐྱེན་གྱིས་དུར་ཞེན་ཡང་ཚང་མ་ལྟ་ཡའི་གོ་སྐབས་འདི་འདྲ་དམིགས་བསལ་མ་བྱུང། ཨ་ནི། དེ་ནང་ནས་ནི་ང། ཞོ་སྟོན་ག་དུས་ཡིན་ནའི་ཉི་མ་དང་པོ་དེ་ཡ་ད། རུ་ཁག་ཆ་ཚང་ལོག་གིས་ད། སོ་སོས་ཟིག་གི་གཟིགས་འབུལ་ཞིག་ཨ་ནི། འཁྲབ་སྟོན་གནང་གི་ཡོད་རེད་ཨ་ནི། སྐར་མ་བཞི་བཅུ་ཞེ་ལྔ་ད་ཆུ་ཚོད་གཅིག་མན་ཆད་བར་དེ་ཡ་ཨ་ནི་ཁོ་རང་ཚོའི་རུ་ཁག། ད་ད་ལོ་འདྲ་བོ་ཆ་བཞག་ན། དེ་ཟིན་གྱིས་སུ་དུ་ཨ་ཚང་མེད་ཀྱི་ཨ་ནི་སོ་སོས་སོ་སོས་ཟིག་གི་ཨ་ནི། སྐར་མ་བཞི་བཅུ་ཞེ་ལྔའི་ནང་ལ་ཨ་ནི། གཟིགས་འབུལ་ཅིག་འདུག་སེ་འཁྲབ་སྟོན་གནང་གི་ཡོད་རེད། ཨ་ནི་འདི་འདྲ་བོ་ཆ་བཞག་པ་ཡིན་ན་ང། དག་པ་མ་བྱས་པ། བོད་ཀྱི་ཟློས་གར་ཚོགས་པ་ལ་ཞོ་སྟོན་ག་དུས་ཚོགས་པ་ཡིན་ནའི་ཉིན་དང་པོའི་གི་གཟིགས་འབུལ་དེ་ང་ག་དུས་ནས་ལྟ་ཡ་རག་ཐུབ་པ་བྱེད་ཀྱི་ཡོད། ཡང་ཅིག་སྒེར་གྱི་དགོངས་པ་ཞུ་དགོས་བྱུང་བ་ནའི་རེད། ཡང་གུང་སེང་འཁེལ་བ་ནི་ཡག་ཤོས་བྱས། ཡང་དེ་མིན་ཡང་སོ་སོས་སློབ་གྲྭ་ནས་སྒེར་གྱི་དགོངས་པ་དེ་ཞུས་ནས་འགྲོ་ཡ་རག་ཐུབ་པ་བྱེད་ཀྱི་ཡོད། ཡང་ད་ལོའི་འདྲ་བ་ཆ་བཞག་པ་ཡིན་ན། ཡང་ཉི་མ་དང་པོ་དེ་ལ་དུས་བབ་གཟིགས་འབུལ་དེ་ལ་ནི་ནི་ང་འགྲོ་ཡ་གི་གོ་སྐབས་བྱུང། ཡང་ཅིག་འདི་རེད་ད་ཉི་མ་དང་པོ་དེ་ནི། ཅིག་ལྟ་ཡ་རག་སོང་དེ་ནང་བཞིན་གྱི་ནི་ཉིན་མཐའ་མ་དེའི་ང་ཚོ་སློབ་གྲྭ་ཨ་ནི་འཛིན་གྲྭ་བང་རིམ་ཆེ་ཆེ་ཨ་ནི་འཛིན་གྲྭ་དྲུག་པ་ནས་བཅུ་གཉིས་བར་དུ་བང་རིམ་ཆེ་ཆེ་ཨ་ནི་འདི་བོད་ཀྱི་ཞོ་སྟོན་ཡོད་ཨ་ནི་བོད་ཀྱི་ཞོ་སྟོན་འདི་ཨ་ནི་འཁྲབ་སྟོན་འདི་ཨ་ལ་ཨ་བ་ཚོ་ཚང་མ་ལ་ཡ་ཅིག་གི་ཉམས་མྱོང་གསོག་ཡ་དང་གོ་རྟོགས་སྤེལ་ཡ་དང་ཨ་ཅིག་བག་ཆགས་ཡོང་བའི་ཆེད་དུ་འདུག་སེ་ང་ཚོས་སློབ་ཕྲུག་ཚོ་ཉི་མ་དང་པོ་ནས་བཟུང་ཉི་མ་མཐའ་མ་བར་དུ་ཨ་ནི་འདུག་སེ་འཁྲིད་ཡོང་གི་ཡོད་རེད་འཛིན་གྲྭ་བང་རིམ་ཆེ་ཆེ། ང་རང་འདྲ་བོ་ཆ་བཞག་ན་ཉི་མ་ཐ་མ་དེ་དང་བོད་ཀྱི་ཟློས་གར་ཚོགས་པའི་གི། ཨ་ནི། ལྷ་གཞུང་ཆོས་རྒྱལ་ནོར་བཟང་འདུག་སེ་འཁྲབ་སྟོན་གནང་སོང་ཨོ་འདིའི་སྐབས་སུ་འགྲོ་ཡག་གི་གོ་སྐབས་བྱུང། ཨན་ད་ག་རང་རེད་ད་ཉི་མ་དང་པོ་དེ་དང་ཉི་མ་ཐ་མ་དེ་ཨན་གཅིག་གི། དངོས་སུ་བོད་ཀྱི་ཟློས་གར་ཚོགས་པར་ཕྱིན་བྱས་ནས་ལྟད་མོ་ལྟ་ཡག་གི་གོ་སྐབས་བྱུང། ཨན་དེ་མིན་གྱི་ཡང་དྲ་རྒྱའི་ཐོག་ནས་རེད་ཡང་གཅིག་གི། བོད་ཀྱི། བརྙན་འཕྲིན། ཐད་གཏོང་དེ་འདྲ་བར་བར་ལ་འདུག་སེ་ལྟ་ཡག་གི་གོ་སྐབས་བྱུང། ཨན་འདི་འདྲ་འདྲ་བོ་ཞིག་རེད་བཞག། ཡང་ཞེ་པོ་ཞེ་པོ་གི་ཡང་ཅིག་མང་པོ་ཞེ་པོ་ལྟ་ཡག་གི་གོ་སྐབས་དམིགས་བསལ་མ་བྱུང་ཡང་དུས་ཚོད་རྐྱེན་པས་ལངས། ཨ་ད་ཡིན་ད་དྲི་བ་གཉིས་པ་དེ་ད་ལན་ཚེ་ག་འདྲ་ཞིག་ང་ང་རང་གི་ད་བློ་ལ་དགའ་ཤོས་བྱུང་སོང་ཞེས་ཀྱི་དྲི་བ་དེ་ད་གནང་གི་འདུག་ཨ་ད་ཡང་དེའི་ལེ་ཚན་ལ་དམིགས་བསལ་གྱི་མེད་རུང་ཨ་ད་ད་ལན་གྱི་བོད་ཀྱི་ཞོ་སྟོན་ཐེངས་ཉི་ཤུ་རྩ་ལྔ་དེ། བུ་བཞིན་འདོར་བ་ཚོགས་པ་རེད། ཨ་ནི། དེའི་སྐབས་སུ་ལ་ད་ཅིག་སོ་སོའི་གི་མྱོང་ཚོར་འདྲ་བ་ཞིག་དང་ཚོར་བ། ཚོར་བ་རོབ་ཙམ་ཞུས་པ་ཡིན་ན། དང་པོ་དེ་ལ་ད། ད་ལན་བོད་ཀྱི་ལྟད་མོ་ལྟ་ག་འགྲོ་དུས་ཙམ་པ་ལ། དམིགས་བསལ་གྱི་ཚོར་བ་ག་རེ་བྱུང་སོང་ལབ་ན། ཨ་ནི། འཁྲབ་སྟོན་གནང་མཁན་ད་ད་དེ་ག་དགེ་བསམ་ཞེས་སོ་འདི་ནང་ལ་མང་པོ་གཅིག་ནང་ལ་གཞོན་སྐྱེས་མང་པོ་ཞེ་པོ་འདུག་ད་ལན་འདི་ལ་རེད་བ་ཨ་ནི་བུ་ཡིན་ནའི་རེད་བུ་མོ་ཡིན་ནའི་རེད་རོལ་ཆ་གཏོང་མཁན་ཡིན་པ་ཡིན་ནའི་རེད་ཡང་གཅིག་དོ་ར་ནང་འཁྲབ་མཁན་ཡིན་པ་ཡིན་ནའི་རེད་འདི་ནང་ལོགས་ཆ་ཚང་ནང་ལ་གཞོན་སྐྱེས་མང་པོ་ཞེ་པོ་ཅིག་འཁྲབ་སྟོན་ནང་འཛུལ་ཞུགས་བྱས་པའི་གི་འདི་འདི་མངོན་གསལ་དོད་པོ་ཞེ་པོ་ཅིག་མཐོང་སོང་ཨ་འདི་མཐོང་ཡོང་དུས་ཙམ་པ་ལ་སེམས་ནང་ལ་དགའ་ཚོར་ཆེན་པོ་ཞིག་སླེབས་སོང་ང་ད་གཞོན་སྐྱེས་ཀྱི་ད་འདི་ཨ་བོད་ཀྱི་ལྷ་གཞུང་འཁྲབ་སྟོན་བྱེད་ཡ་ལ་ནི་གཅིག་དོ་སྣང་ཆེན་པོ་སླེབས་བཞག་དགའ་པོ་ཆེན་པོ་སླེབས་བཞག་དབྱིངས་སླེབས་བཞག་ལབ་ཡ་གི་ནི་དེ་འདྲའི་གི་ཚོར་བ་ཤེས་ཆེན་པོ་ཤུགས་ཆེན་པོ་ཞིག་བྱུང་བ་དང་གཞོན་སྐྱེས་ཀྱི་དེ་འཛུལ་ཞུགས་ཤུགས་ཆེན་པོ་ཞིག་སླེབས་པ་ཡིན་ན་ཨ་ནི་ཡང་མུག་སྨྱུག་བསྲིངས་བྱས་དང་མུ་མཐུད་བྱས་ང་ཚོའི་གི་ཨ་ནི་ལྷ་གཞུང་ལྷ་མོ་འཁྲབ་སྟོན་དེ། དེ། ཉར་ཚགས་བྱེད་ཐུབ་པ་དང་ཨ་ནི་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཡག་གི། ཨ་ནི་རྩ་བ་ཞིག་མཐོང་ཟེར་བ་འདི་གིས་སེམས་ནང་ལ་དགའ་ཚོར་ཤུགས་ཆེན་པོ་བྱུང། འགྲིག་བཞག་ད། མ་འོངས་པར་སྣང་དག་ཡོང་ས་མ་རེད་ད་དངོས་གནས་རང། ལྷ་མོ་འཁྲབ་སྟོན་འདི་ཨ་ནི་མུ་མཐུད་ནས་གནས་ས་རེད། གནས་བ་མ་ཚད་ག་ལེར་ག་ལེར་ཅིག། འདི་གི་གནས་ཚད་ཡང་དཔེ་ཀོ་ར། ཚད་མཐོ་བོ་སླེབས་ཡག་གི་རེ་བ་ཆེན་པོ་ཞིག་མཐོང། དེ་ཞོན་ཁའི་ནང་ལ།

རྒན་རྒན་པ་རྣམས་ནི་ཡང་ཧང་སང་ཡག་པོ་དེ་འདྲ་ཡོད་རེད་བ་ད་ཡིན་ནའི། ཨ་ནི་རྒན་རྒན་སང་སང་རྐྱང་རྐྱང་བྱས། ཨ་ནི་གཞོན་སྐྱེས་ཡོད་པ་ཡིན་ནའི་གཞོན་སྐྱེས་གཅིག་ཙམ་གཉིས་ཙམ་ཞིག་མེད་པ་བྱས། ཨ་ནི་ཁོ་རང་ཚོའི་བའི་རྣམ་ཐར་དེ་ཚོ་ཡིན་པ་ཡིན་ནའི་གཏོང་ཡོང་དུས་ཙམ་པ་ལ་ཨ་ནི་ཡང་གཅིག་གི་ཞིབ་པོ་གི་སྦྱོང་བརྡར་མེད་པའི་གན་གཅིག་ཡང་དེ་འདྲས་ཀྱི་ཚོར་བ་ཤུགས་ཆེན་པོ་ཡོང་གི་ཡོད། ད་ད་ལན་འདྲ་བོ་ཆ་བཞག་པ་ཡིན་ན་གཞོན་སྐྱེས་རྣམ་ཐར་གཏོང་ཡག་ཧང་སང་ཡག་པོ་འཁྲབ་སྟོན་འཁྲབ་མཁན་ཡང་ཧང་སང་བའི་ཁ་བཤད་ཤེས་མཁན་ཡིན་པ་ཡིན་ནའི་རེད་འཁྲབ་སྟོན་བྱེད་མཁན་ཡིན་ནའི་རེད་གཞས་འཁྲབ་མཁན་ཡིན་ནའི་རེད་ད་ག་འདྲས་ནས་ཕྱོགས་གང་ས་ནས་ནི

སེམས་ནང་ལ་བག་ཆགས་ཞུ་སྟེ་ལ། ཕྲུ་གུ་དབྱིངས་ཞུ་ཞིང་དེ་ཀུན་དགའ་བགེགས་དགྲ་ཡི། གཞས་ཀྱི་གདངས་ཡིན་པ་ཡིན་ནའི་ག་རེ་བཏང་བ་ལམ་སང་ཕྲུ་གུ་ཡར་ལངས་འཁྲབ་སྟོན་བྱེད། འཁྲབ་པས་གཅིག་གཅིག་གཟུགས་པོ་གཡུག་པས་དེ་དེ་གི། ཕྲུ་གུའི་སེམས་དེ་ལ་དེ་འདྲའི། ཡུམ་གུ་དོ་བ་ཆུང་དུས་ནས་ལྟད་མོ་ལྟ་ཡ་དང་དེ་འདྲའི་བྱུང་བ་ཡིན་ན་ཁོ་བག་ཆགས་ཀྱིས་མ་འོངས་པ་ལ་དབྱིངས་སླེབས་ཡག་གི། གཞི་རྩ་གཅིག་དཔེ་གནད་འགག་རེད་བཞག་བསམ་གྱི་འདུག་ང་རང་འདྲ་བོ་ཆ་བཞག་པ་ཡིན་ན་ཆུང་དུས་ནས་དེ་འདྲའི། ཞིབ་པོ་སྦྱོང་བརྡར་བྱེད་ཡག་དང་དེ་འདྲའི་ཨེ་འདྲའི་དགའ་བོ་བྱེད་དགོས་ཡོད་ཀྱི་དམིགས་བསལ་བྱིའུ་ཁྱེད་མ་ཡིན་ནའི། ཆུང་དུས་ནས་ཆ་གཅིག་བཞག་ར་བང་ལ་གཞིས་ཆགས་མི་འཛོམས་པ་ལ་བོད་ཀྱི་ལོ་གསར་བཏང་བ་དེ་འདྲས་ཅིག་གི་ཁོ་ཚོ་ལྷ་མོ་འཁྲབ་མཁན་ཨ་ནི་འཁྲབ་མཁན་ཁ་ཤས་དེ་འདྲས་ཡོད་རེད་ད་དེ་འདྲས་ཁོ་རང་ཚོ་གི་འཁྲབ་གནང་དུས་ཙམ་པ་ལ་ཅིག་དེའི་ལྟད་མོ་བལྟས་པའི་གི་བག་ཆགས་ཀྱི་ཨ་ནི་རྣམ་ཐར་ལེན་ཡག་རེད་གཞས་འཁྲབ་ཡག་རེད་དེ་འདྲས་ཀྱི་སེམས་ནང་ལ་བག་ཆགས་དེ་གི་དེ་འདྲས་ཀྱི་ཡིན་ས་རེད་དབྱིངས་སླེབས་ཀྱི་ཡོད་རེད་བྱས་ཙང་ཆུང་དུས་ནས་དེ་འདྲས་འཛུལ་ཞུགས་བྱེད་ཡག་དང་དེ་འདྲས་གཟིགས་མོ་ཆུང་ཕྲུ་གུ་ཆུང་ཆུང་ནས་འཛོམས་པ་ལྟད་མོ་ལྟ་ཡག་དཔེ་གནད་འགག་བཞག་བྱས་ཙང། གཟིགས་མོ་བ་ནང་ལ་གཞོན་སྐྱེས་མང་པོ་ཆུང་ཆུང་མང་པོ་མཐོང་དུས་ཙམ་པ་ལ་ཡང་འདི་ཡིས་ཡང་ཅིག་སེམས་ལ་དགའ་བོ་ཆེན་པོ་བྱུང། ད་ལན་ཞོ་སྟོན་ཐེངས་ཉི་ཤུ་རྩ་ལྔ་པའི་ལྷ་གཞུང་འཁྲབ་སྟོན་སྐོར་ལ་རྒན་ལགས་ཀྱི་དགོངས་ཚུལ་ག་རེ་ཡོད་ན།
འོང་ཐུགས་རྗེ་ཆེ་ཨ་ནི་དེ་རིང་གི། ད་ལོ་ཐེངས་ཉི་ཤུ་རྩ་ལྔ་པ་དང་ཞོ་སྟོན་ཐེངས་ཉི་ཤུ་རྩ་ལྔ་པ་བོད་ཀྱི་དུས་བཞིན་བོད་ཀྱི་ཟློས་གར་ཚོགས་པ་འདུག་ཟེར། ཨ་ནི་ཚོགས་ཡོང་དུས་ཙམ་པ་ལ། ང་རང་ཚོར་བ་དེ་འདྲ་རེ་བྱུང། ཨ་ནི་གལ་ཆེ་ཤོས་དེ་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་གིས་བཀའ་ཡང་སེ་ཕེབས་ཡོད་རེད། ཨ་ནི་གཅིག་བོད་ཀྱི་ལྷ་མོ་དེ་དམིགས་བསལ། ཞེས་པའི་སྦྱིན་པ་བྱས་ཨ་ནི་དེ་ནང་བཞིན་གྱི་ཁོ་རྣམ་ཐར་གཏོང་ཡག་དང་དེ་རིགས་འདི་མི་རིགས་གཞན་གྱི་མི་ཚོ་གིས་ལམ་སང་ལད་ཟློས་བྱེད་གོ་བྱེད་ཐུབ་ཡག་དང་དེ་འདྲའི་མེད་དུས་ཙམ་པ་ལ་ཁོ་ཁོ་རང་ཁོ་རང་གི་ཅིག་དམིགས་བསལ་ཁྱད་ཆོས་ཡོད་རེད། བྱས་ཙང་འདི་གིས་ཉར་ཚགས་བྱེད་དགོས་ཀྱི་གནད་འགག་ཆགས་ཡོད་པ་དེ་སྐྱབས་མགོན་རིན་པོ་ཆེ་གིས་བཀའ་ཡང་སེ་ཕེབས་རེད་ཨ་ནི་གཞོན་སྐྱེས་དེ་ཚོས་ད་ལན་ད་ལན་གཞོན་སྐྱེས་མང་པོ་ཅིག་འཛུལ་ཞུགས་བྱེད་དགོས་ཀྱི་ཨ་ནི་རྐང་གཅིག་དེ་འདི་སྐྱབས་མགོན་རིན་པོ་ཆེ་གི་སྐབས།

རྒན་ལགས་ཀྱིས་བཅར་འདྲིའི་ལན་འདེབས་གནང་བ་ལ་བཅོས་མིན་གྱི་ཐུགས་རྗེ་ཆེ་ཞུ། མཚམས་འདིར་རྒན་རྡོ་རྗེ་ལགས་ཀྱིས་ལྷ་གཞུང་གཟུགས་ཀྱི་ཉི་མའི་ནང་ནས་ཟུར་བཏོན་བྱས་པའི། ཨ་ཁུ་རྔོན་པའི་རྣམ་ཐར། རི་ནག་མཐོན་པོའི་སྤང་གི་གཡས་ཟུར་ན། ཙན་དན་བཞིན་དུ་དྲི་ཞིམ་གཟུགས་མཛེས་འདུག།

ད་ལོའི་ཞོ་སྟོན་ཐེངས་ཉི་ཤུ་རྩ་ལྔའི་ཐོག་ལ་ཉིན་གྲངས་བརྒྱད་ཀྱི་རིང་གཟིགས་མོ་གཟིགས་རྒྱ་བྱུང་ཡོད་ཙང་བརྒྱུད་རིམ་དེའི་ཐོག་ལ་རྒན་ལགས་ཀྱི་བསམ་པར་ལྷ་གཞུང་གང་དེ་ཡག་ཤོས་ཡིན་པ་བརྩི་གི་ཡོད་ན། འཁྲབ་སྟོན་པ་ཡག་ཤོས་ཀྱི་མཚན་ཞིག་བཀོད་ན་སུ་ཡིན་ན། ཨོ་པད་མ་ལགས་བཀྲ་ཤིས་བདེ་ལེགས། ད་ངེད་ཀྱིས་ལྷ་གཞུང་ལྟ་ཡ་ཉིན་གྲངས་བརྒྱད་ཀྱི་རིང་ལ་ང་ཟློས་གར་ལ་བསྡད་ངས་ཀྱི་ལྷ་གཞུང་ལྟ་ཡ་དེ་གི་ནང་ལོག་ནས་ང་རང་གི་ཚོར་བ་ལ་ལྷ་གཞུང་ཡག་ཤོས་དེ་ང་རང་གི་ག་རེ་ཚོར་སོང་ལབ་ན་སྣང་ས་འོད་འབུམ་དེ་མཐོང་སོང་ཨ་ནི་ང་རང་གི་ཨ་ནི་དེའི་ནང་ལོག་ནས་འཁྲབ་སྟོན་པ་ཡག་ཤོས་དེ་ད་ལྷ་གཞུང་བརྒྱད་ཀྱི་ནང་ལོག་མི་ཚང་མ་ནང་ལོག་ནས་ང་རང་ག་རེ་མཐོང་སོང་ལབ་ན་ཨ་ཅེ་སྣང་ས་ཐོན་མཁན་གྱི་བུ་མོ་དེ་ང་རང་གི་ད་ཡག་ཤོས་ཅིག་ང་རང་གི་བརྩི་གི་ཡོད། རྒན་ལགས་ཀྱི་དགོངས་པར་ལྷ་གཞུང་ཞེས་པ་དེ་གནད་འགག་ཆེ་ལོས་བརྩི་གི་ཡོད་ན། ངས་ལྷ་གཞུང་དེ་གནད་འགག་ཆེན་པོ་དཔེ་བརྩི་གི་ཡོད། ནི་གང་ཡིན་ཟེར་ན་ད་དེང་སང་ལྷ་གཞུང་གི་བརྒྱུད་ལམ་ནས་ནི་ང་ཚོའི་མི་མང་པོ་ཅིག་ལ་ད་ཡག་ག་བྱེད་དགོས་ཡོད་སྡུག་ག་བྱེད་དགོས་ཡོད་གལ་སྲིད་ཡག་ག་བྱས་པ་ཡིན་ན་ག་འདྲས་འདྲ་བོ་ཅིག་ཡོང་གི་འདུག་སྡུག་ག་བྱས་པ་ཡིན་ན་ག་འདྲས་ཅིག་ཡོང་གི་འདུག་ཨ་ནི་འདི་འདྲས་ཀྱི་སྐོར་ལ་ཡང་ལས་རྒྱུ་འབྲས་ཀྱི་སྐོར་དང་ཨ་ནི་ཆོས་བྱས་ན་ག་འདྲས་ཡོད་རེད་ཆོས་མ་བྱས་ན་ག་འདྲས་འདུག་དེ་འདྲའི་གི་ཐོག་ནས་ད་ལྷ་གཞུང་གི་དཔེ་བརྒྱུད་ལམ་ནས་ང་ཚོས་གི་གཏམ་བརྗོད་ནང་བཞིན་དེ་འདྲའི་སྟོན་དུས་ཨ་ནི་མི་མང་པོ་ཅིག་ལ་ད་ང་ཚོས་གི་སྤྱིར་བཏང་བཟང་སྤྱོད་དང་ཆོས་བྱེད་དགོས་རེད་དང་དེ་འདྲའི་གི་ང་ཚོས་བསླབ་བྱ་རྒྱག་ན་ཨ་ནི་ཅིག་མ་ཉན་པ་བྱས་དེང་སང་གི་དུས་ཚོད་ལ་ང་ཚོའི་སློབ་ཕྲུག་དེ་ཚོ་ཡིན་ན་ང་ཚོས་གི་ཅིག་བཤད་ན། ཞེ་དྲག་ཧ་མ་གོ་བྱས། ད་ལྷ་གཞུང་གི་བརྒྱུད་ནས་ང་ཚོས་གཏམ་བརྗོད་ནང་བཞིན་འཁྲབ་ནས་ཅིག་སྟོན་པ་ཡིན་ན་ཨ་ནི་སྤྱིར་བཏང་གི་སྤུ་གུ་དེ་ཚོ་ལ་ཡ་དཔེ་མི་སྲིད་པའི་ཕན་ཐོགས་ཀྱི་རེད་བསམ་གྱི་འདུག་ད་དེ་ང་རང་གི་བསམ་ཚུལ་ཡིན། རྒན་ལགས་ཀྱིས་བཅར་འདྲིའི་ལན་འདེབས་གནང་བ་ལ་བཅོས་མིན་གྱི་ཐུགས་རྗེ་ཆེ་ཞུ། མཚམས་འདིར་རྒན་བསྟན་འཛིན་ཆོས་སྒྲོན་ལགས་ཀྱིས་ཆོས་རྒྱལ་ནོར་བཟང་གི་རྣམ་ཐར་ནས་ཟུར་འདོན་ཞུས་པའི་ཡིད་འཕྲོག་གི་རྣམ་ཐར་འདི་ཐུགས་དགྱེས་གསན་ཡོང་བ་ཞུ།

ཕེབས་པ་ཐུགས་རྗེ་ཆེ། རྒན་ལགས་ཀྱིས་ཞོ་སྟོན་འདིར་ལྷ་གཞུང་གང་དང་གང་གཟིགས་རྒྱ་བྱུང་ཡོད་ན། དེའི་ནང་ནས་ལེ་ཚན་གང་དེ་རྒན་ལགས་ཀྱི་ཐུགས་ལ་སྙན་ཤོས་བྱུང་ཡོད་ན་གསུངས་རོགས། འོ་བཀྲ་ཤིས་བདེ་ལེགས་དང། ཁ་སང་ཞོ་སྟོན། ཕྱི་ཟླ་བཞི་པའི་ཚེས་དྲུག་ནས་བཞི་པའི་བཅུ་གསུམ་བར་དུ་འཚོགས་རོལ་བ། ཨ་ནི་ཉི་མ་དང་པོ། ལྷ་མོ་ཚོགས་པ་ཚང་མས་སྲིད་པའི་ཕྱི་སུ་ཆགས་ཆགས་གནང་སོང། འདི་ལྟ་ཡ་གོ་སྐབས་བྱུང་སོང། དེ་ནས། ཉི་མ། གསུམ་པ་དེ་ལ་ཡང། སྤོན་ཊ། ལྷ་མོ་ཚོགས་པ་དང། དེ་ནས་བྱང་ཨ་རི་ནས། ལྕགས་ཟམ་པ་ལྷ་མོ་ཚོགས་པ་གཉིས་ཀྱི་འཁྲབ་སྟོན་སྐབས་ལ་ཡང། བཅར་ཡ་གི་གོ་སྐབས་བྱུང་སོང། འདིའི་ནང་ནས། ལྕགས་ཟམ་པ་ད་ལྟ་ཨ་རིའི་ལྕགས་ཟམ་པ་གི་འཁྲབ་ཡའི་ནང་དེ་ཆོས་རྒྱལ་ནོར་བཟང་ཐོན་པ་སོགས་ཨ་ནི་འོན་ཏེ་བསྟན་པ་ཆེན་པོ་འགྲོ་བྱུང་སོང་ང་རང་གང་ཡིན་ཟེར་ན་ཁོང་ཚོའི་གི་རྣམ་ཐར་བཏང་གནང་ཡ་རེད་འཁྲབ་ཡ་དེ་ཚོ་ཆ་ཚང་ད་ཉི་མ་བདེ་བ་བཟོས་པ་ཡིན་ཙང་རྣམ་ཐར་ཅིག། བཏང་གནང་ཡས་དེ་ཚོ་ཡང། ཡག་པོ་ཞེ་དྲག་གནང་གི་འདུག། ཨ་ང་རང་ཡང་རྣམ་ཐར་དེ་ཚོ་སྔོན་མ་ནས་དོ་དབྱིངས་འབྲོག་སྡེ་ཞེས་པ་འདི་གི། ཨ་འདི་ལྟད་མོ་ཆེན་པོ་དཔེ་ཆགས་སོང་ཞུ་ཡས་ཡིན། སྤྱིར་བཏང་ལྷ་མོའི་ཐོག་ལ་རྒན་ལགས་ཀྱིས་དགོངས་ཚུལ་ག་རེ་ཡོད་ན་གསུང་རོགས། ཨ་ནི་སྤྱིར་བཏང་ལྷ་མོའི་སྐོར་ལ་ཞུས་པ་ཡིན་ན། ད། ལྷ་མོ་འཁྲབ་ཡས་ཟེར་ཡས་འདི་ལྷ་གཞུང་འཁྲབ་ཡས་འདི། ཨཱནི། བོད་ལ་ད་གནའ་སྔ་མོ་ནས་དར་ཆགས་པ་ཞིག་རེད་འདུག་བ་ཨཱནི། དེ་དེ་ད་གཞན་པ་མི་རིགས་གཞན་པ་དང་དམིགས་བསལ་གྱི་རྒྱ་མི་གི་དང་ང་ཚོའི་དཔེ་ལྟ་ཐུབ་མི་འདུག་བ་བྱིས་པ་གཅིག་ཀྱང་ཅིག་འཁྲབ་ཐུབ་ཀྱི་ཡོད་མ་རེད་རྣམ་ཐར་དེ་ཚོ་ཁོ་ཚོའི་རྣམ་ཐར་ལེན་ཤེས་ཀྱི་མི་འདུག་བ། ལས་བྱས་ཙང་ཨ་འདི་ང་རང་ཚོ་རིག་གཞུང་ནང་ནས་གལ་ཆེན་པོ་ཤོས་ཅིག་ཆགས་བསྡད་ཡོད་ས་རེད་ཨ་སྔོན་མ་ང་ད་ལྟ་དབྱར་མཆོད་ཀྱི་ད་ལྟ་ཨ་རི་དང་ཡུ་རོབ་ཁུལ་ནས་སྤུ་གུ་དུ་བ་ང་ཚོ་བོད་ཁྱིམ་ནང་ལ་སུ་སློབ་དཔོན་ཆགས་ཡིན་སྐོར་བ་ཟླ་བ་གཅིག་སྲིད་ཨ་འདི་འདྲ་ལ་ཡང་རྣམ་ཐར་སློབ་ཁྲིད་བྱ་ཡི་གོ་སྐབས་བྱུང་སོང་ནི་འདི་སྐབས་ལ་རྒྱལ་བ་རིན་པོ་ཆེ་མཇལ་ཁ་བཅར་དུས་ཨ་ནི་རྣམ་ཐར་འདི་འཇིག་མི་འཇིག་གླག་པོ་རེད་འདི་གལ་ཆེན་པོ་རེད་གསུངས་བྱས་ནི། བཀའ་སློབ་ཡང་སེ་ཕེབས་ཡོད་རེད་བྱས་ཙང་ངས། ང་ཚོ་གཞོན་སྐྱེས་ཚོས་ཀྱི་རྣམ་ཐར་སྦྱངས་གནང་ཡ་དེ་གལ་ཆེན་པོ་ཞིག་རེད་མཐོང་གི་འདུག། ཡང་དེ་ག་ཞིག་ཞུ་ཡ་ཡ་ནི་ང་རང་སྔོན་མ། ད་ལྟ་བོད་ཁྱིམ་ལ་ལས་བྱ་ཞུ་ཚར་ཟིན་པ། ཨ་ནི་ད་ལྟ་སྦེལ་ཀོབ་ལྷ་མོ་ཚོགས་པས་ད་ལྟ་ཀུན་བདེ་གླིང་སྐུ་ཞབས་རྒན་ཐུབ་བསྟན་ལགས་ཀྱིས་ང་ཚོ་ལ་རྣམ་ཐར་སློབ་ཁྲིད་གནང། དེ་དུས་གོ་སྐབས་ཡག་པོ་བྱུང་བྱུང་སོང་ནི་ང་ཚོའི། རྣམ་ཐར་སྦྱང་ཡ་གི་གོ་སྐབས་བྱུང་བ་རེད་ལས་བྱས་ཙང། དེ་ནས་ལྷ་གཞུང་ཡང་ཐེངས་མ་གཅིག་གཉིས་ཤིག་ང་ཚོས་ད་སློབ་གྲྭའི་གླིང་གའི་སྐབས་འཁྲབ་ཡ་བྱུང་སོང། ཨ་དེ་ནས་ང་རང་ལ་ཡང་དེ་རྣམ་ཐར་བཏང་ཡ་དང་ཅིག་ལྷ་གཞུང་དེ་ཚོ་ལ་དོ་སྣང་བྱེད་ཡ་ཞིག་དབྱིངས་ལས་ཡ་དེ་དེ་འདྲ་ཟེར་བ་ཞིག་ཆགས་སོང་ནི། ང་རང་ལྷ་མོ་དང་དེ་འདྲ་ལ་ལྷ་གཞུང་དེ་ཚོ་ལ་དགའ་པོ་ཞེ་དྲག་ཡོད། ཞོའི། རྒན་ལགས་ཀྱིས་བཅར་འདྲིའི་ལན་འདེབས་གནང་བ་ལ་བཅོས་མིན་གྱི་ཐུགས་རྗེ་ཆེ་ཞུ། རྒན་ངག་དབང་བཟང་པོ་ལགས་ཀྱིས་བཏང་གནང་པའི་རྒྱ་ལུའི་རྣམ་ཐར་དེ་ཐུགས་དགྱེས་གསན་ཡོང་བ་ཞུ།

རྒན་ནོར་སྒྲོན་ལགས་ཀྱིས་བཏང་གནང་བའི་རིགས་ལྔའི་རྣམ་ཐར་འདི་ཐུགས་དགྱེས་གསན་ཡོང་བ་ཞུ། རིགས་ལྔའི་རྣམ་ཐར་ཅིག་བཏང་ཡ་ཡིན། ཨ་ནི་རིགས་ལྔ་འདི། རིགས་ལྔ་གི་རྣམ་ཐར་འདི་ག་དུས་བཏང་གི་རེད་ལབ་ན་ང་ཚོ། ལྷ་གཞུང་ག་དུས་འགོ་བཙུགས་ཀྱི་འདུག་ན་ར། ཨ་ནི། འདི་སྐབས་ལ་རྔོན་པ་ཐོན་གྱི་འདུག་བ། ཨ་འདི་སྐབས་ལ། རིགས་ལྔ་གི་རྣམ་ཐར་འདི་བཏང་གི་རེད། ཨ་རྣམ་ཐར་འདི་འདུག་སེ་ཡིན།

ཐུགས་རྗེ་ཆེ། རྒན་ལགས་རྣམ་པ་ཚོས་བཅར་འདྲིའི་ལེ་ཚན་ནང་འཛུལ་ཞུགས་ཡག་པོ་དང་རྣམ་ཐར་ཡག་པོ་བཏང་གནང་བཞག་བསྟན་འཛིན་དཔའ་མོ་ལགས་ཡག་པོ་བྱུང་བཞག་ཐུགས་རྗེ་ཆེ། གླུ་དབྱངས་ལེ་ཚན་འདིར་བསྟན་འཛིན་དཔའ་མོ་ལགས་ཀྱི་སེམས་པར་བསྟོད་པའི་གཞས་ནི། རྡ་སྟེང་བོད་ཁྱིམ། དབུ་བརྙེས་ནས་ལོ་ངོ་ལྔ་བཅུའི་གཞས།

གྲུབ་ཐོབ་གཞན་དང་མི་འདྲ་བར་འཇིག་རྟེན་འདྲེན་པའི་ཆོས་ཀྱི་བྱ་བ་དེ་ཚོ་ཡོད་པའི་ཐོག་སོ་སོའི་ཉམས་མྱོང་ཐོག་ནས་མི་དམངས་ལ་དཀའ་ངལ་འཕྲད་པ་གཟིགས་དུས་མི་བཟོད་པར་བོད་ནང་ལོ་ངོ་བདུན་བརྒྱ་ལྷག་གི་སྔོན་ལ་ལྕགས་ཀྱི་ཟམ་པ་བརྒྱབ་རྒྱུའི་ལས་གཞི་དེ་འདྲ་བརྩམས་གནང་བ་དང་ལྕགས་ཀྱི་ཟམ་པ་བརྒྱབ་རྒྱུའི་ཆེད་དུ་དངུལ་གྱི་འགྲོ་གྲོན་དགོས་ཀྱི་ཡོད་སྟབས། ནང་མི་གཅིག་ནས་བུ་སྤུན་རྣམས་རུག་རུག་བྱས་ཏེ་ལྷ་མོའི་གཞུང་འཁྲབ་རྒྱུ་འགོ་བཙུགས་གནང་ཡོད་འདུག། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་སེམས་པ་ཐུགས་རྗེ་ཆེ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདིས FM དགུ་བཅུ་ཚེག་བཞིའི་ཐོག་ཟླ་རེ་ལ་དུས་གཉིས་རེ་གཟའ་མཇུག་སོ་སོར་རྒྱང་སྲིང་ཞུ་དང་ཞུ་བཞིན་ཡོད་པས་འགྲོ་གི་འགྲོ་གི་གཞས་ངའི་ལྷ་ས་ཞེས་པ་འདི་ཐུགས་དགྱེས་གསན་ཡོང་བ་ཞུ།